སྐུ་ཞབས Chris Libreri ལགས་ནི Australian Bureau of Statistics མདོར་ན ABS ཞེས་པ་སྟེ་ཨོ་སི་ཀྲི་ལི་ཡའི་རྣམ་གྲངས་བསྡུ་རྩིས་ལས་དོན་ཁང་གི་མི་འབོར་ཞིབ་བཤེར་སྡེ་ཚན་གྱི་འགན་འཛིན་ཡིན་པ་དང་ཁོང་གིས་ཨོ་སི་ཀྲི་ལི་ཡའི་མི་འབོར་ཞིབ་བཤེར་ཆེད་དྲི་བ་ཁྱོན་བསྡོམས་དྲུག་ཅུ་ཙམ་ཡོད་པས་དེ་རྒྱལ་ཁབ་གཞན་ཁག་ལས་བརྒལ་བ་དང་ཞིབ་ཚགས་བ་ཡོད་ཅེས་ཁོང་གིས་གསུངས་དོན།

དེ་མིན་གཞན་ཁྱིམ་གཅིག་ཏུ་མཉམ་སྡོད་བྱེད་པའི་ནང་མི་རྣམས་ལས་ཀ་བྱེད་ཀྱི་ཡོད་མིན་དང། ལས་ཀའི་ངོ་བོ་སྐོར་དྲི་བ་དྲིས་ཀྱི་ཡོད་མ་ཟད། སོ་སོའི་རིག་གཞུང་དང་སྐད་རིགས་སྐྱེས་ཡུལ། རིགས་རྒྱུད། དེ་བཞིན་རང་ཉིད་ཀྱི་ཕ་མའི་སྐྱེས་ཡུལ་སོགས་དྲིས་ཀྱི་ཡོད། དེ་ཡང། གཞུང་གི་འགྲིམ་འགྲུལ་དང་སློབ་གྲྭ། འཕྲོད་བསྟེན་ལྟ་སྐྱོང་ཁང་པ་འཛུགས་སྐྲུན་སོགས་དང་འབྲེལ་བའི་འཆར་གཞི་ལག་བསྟར་ཆེད་མི་འབོར་གྱི་གནས་སྟངས་དང་ཁྱད་ཆོས་ཤེས་རྒྱུ་ཧ་ཅང་གལ་ཆེན་པོ་ཡིན། སྐུ་ཞབས Libreri ལགས་ཀྱིས་མི་འབོར་ཞིབ་བཤེར་བྱས་པ་ལས་མི་འབོར་སྐོར་གནས་ཚུལ་མང་པོ་ཤེས་རྟོགས་ཐུབ་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། Every major decision made in Australia is based on ཨོ་སི་ཀྲི་ལི་ཡའི་ནང་ཐག་གཅོད་དང་འཆར་གཞི་གནད་འགག་ཆེ་བ་ཡོངས་མི་འབོར་ཞིབ་བཤེར་སྐབས་ཐོན་པའི་གནས་ཚུལ་ལ་གཞིགས་ཀྱི་ཡོད། དེར་བརྟེན་གལ་ཏེ་ཁྱེད་རང་ས་གནས་ཤིག་ཏུ་ཡོད་པའི་ཞབས་ཞུའི་ལས་གཞི་ཞིག་བསྐྱར་ཞིབ་བྱེད་འདོད་ཡོད་ན། ས་གནས་དེར་གནས་སྡོད་མཁན་མི་སུ་ཡིན་པ་དང་ཁོང་ཚོའི་ཁྱད་ཆོས་གཙོ་བོ་རྣམས་ཤེས་དགོས། མི་འབོར་ཞིབ་བཤེར་བརྒྱུད་དགོས་ཡོད་ཀྱི་གནས་ཚུལ་དེ་དག་བསྡུ་རུབ་བྱེད་ཀྱི་ཡོད། སྐུ་ཞབས་ཇེ་མི་ནིའུ་མན་ལགས་ནི Orange Aboriginal Medical Service། ཞེས་པའི་ཨེ་བྷོ་རི་ཇི་ནལ་སྨན་དོན་ཞབས་ཞུ་ཁང་གི་སྤྱི་ཁྱབ་འགན་འཛིན་ཡིན་པ་དང། ཁོང་གིས། མི་འབོར་ཞིབ་བཤེར་གྱི་འབྲས་བུར་བརྟེན་ཁོང་ཚོའི་ཞབས་ཞུ་ཁང་གིས་ཨོ་སི་ཀྲི་ལི་ཡའི་དཀྱིལ་ནུབ་ཕྱོགས་སུ་ཡོད་པའི་གདོད་མའི་མི་རྣམས་ལ་དགོས་མཁོ་གང་ཡོད་པ་གསལ་ཁ་འདོན་ཐུབ་པ་བྱུང་སོང་ཞེས་ཁོང་གིས་གསུངས་དོན།
ང་ཚོས་མི་འབོར་ཞིབ་བཤེར་ལས་གནས་ཚུལ་ཐོན་པར་གཞི་བཞག། ཞབས་ཞུ་སྣོན་མ་འཆར་འགོད་བྱེད་ཐུབ་ཀྱི་ཡོད། དཔེར་ན། ང་ཚོས། ཉེ་ཆར་བདེ་འཇགས་ལྟེ་གནས་ཁང་ཞིག་འཛུགས་སྐྲུན་བྱས་ཡོད་པ་དེའི་དམིགས་ཡུལ་གཙོ་བོ་ནི་གཅོང་ནད་ཡོད་པ་དང། རྒན་རྒོན། དབང་པོ་སྐྱོན་ཅན་རྣམས་དྲག་སྐྱེད་དང་གསོ་སྐྱོང་རོགས་འདེགས་བྱེད་ཆེད་ཡིན། ཞབས་ཞུ་དེ་དག་དགོས་མཁོ་ཡོད་པ་མཐོང་ནས་འཛུགས་སྐྲུན་ཆེད་ང་ཚོ་རང་ངོས་ནས་འགྲོ་སོང་བཏང་ཡོད། དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་མི་འབོར་ཞིབ་བཤེར་སྐབས Cyber Attack ཞེས་པ་སྟེ་དྲ་རྒྱ་གཏོར་རྒོལ་གྱི་གནས་སྟངས་བྱུང་ཡོད་པས་མི་མང་གི་གནས་ཚུལ་སྲུང་སྐྱོབ་ཆེད ABS ཡི་དྲ་ཚིགས་སྒོ་རྒྱག་དགོས་པ་བྱུང་ཡོད། དེར་བརྟེན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བཅུ་གཅིག་ནང Australian National Audit Office ཞེས་པ་སྟེ་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་རྩིས་ཞིབ་ལས་ཁུངས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་མི་འབོར་ཞིབ་བཤེར་གྱི་ཆ་གཞི་སྲ་བརྟན་མེད་པ་དང་ཞན་ཆ་མང་པོ་ཞིག་ཡོད་པ་གསལ་ཁ་བཏོན་ཡོད། ཡང Chris Libreri ལགས་ཀྱིས་ད་ལྟའི་འཆར་བཀོད་དེ་ཧ་ཅང་ཡར་ཐོན་ཅན་དང་ཚད་ལྡན་ཞིག་བཟོས་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ད་ལན་གྱི་མི་འབོར་ཞིབ་བཤེར་འཆར་བཀོད་བྱེད་སྐབས་ང་ཚོས་ཨོ་སྟྲེ་ལི་ཡའི་གསང་བ་ལས་ཁུངས་ཀྱི་ཡན་ལག Cyber Security Centre ཞེས་པ་སྟེ་དྲ་རྒྱའི་བདེ་སྲུང་ལྟེ་གནས་ཁང་དང་མཉམ་འབྲེལ་ལས་ཀ་བྱས་ཡོད། དེ་བཞིན་ང་ཚོས་ཀང hacker ཞེས་པ་སྟེ་དྲ་གནས་འཇབ་འཛུལ་བར་གླས་ནས་ཞན་པའི་ཆ་ཡོད་ཚད་ཡར་རྒྱས་བཏང་བ་དང་ཚད་ལྡན་གྱི་དྲ་ཚིགས་ཤིག་བཀོད་སྒྲིག་བྱས་ཡོད་པས་མི་མང་རྣམས་བློ་བདེ་བར་གནང་རོགས། དེ་ཡང། ངས་དྲ་རྒྱ་གཏོར་རྒོལ་ཡོང་སྲིད་ཀྱི་མ་རེད་ལབ་ཀྱི་མེད་འོན་ཀྱང་ང་ཚོའི་ངོས་ནས་དྲ་རྒྱའི་བདེ་སྲུང་ཆེད་ཚད་མཐོ་པོ་བཀོད་སྒྲིག་བྱས་ཡོད། ཡང་གྲོས་ཚོགས་གོང་མའི་དྲི་རྩད་སྐབས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་བརྒྱད་པའི་ཚེས་དགུ་ཉིན ABS ཡིས་དྲ་རྒྱ་གཏོར་རྒོལ་འཕྲད་མ་ཐག་ཏུ་དྲ་ཚིགས་སྒོ་བརྒྱབ་པ་དེ་སྤྱོད་ཚུལ་འགྲིག་པ་ཞིག་ཡིན་ཀྱང་མི་རེ་ངོ་རེའི་མིང་དང་ཁ་བྱང་བསྡུ་རུབ་བྱེད་པ་དེ་ལོ་བཞི་རིང་ཉར་ཚགས་བྱེད་ཀྱི་ཡོད་པར་མང་ཚོགས་ཀྱི་ཁྲོད་དུ་སེམས་ཁུར་ཆེན་པོ་ཡོད་པའི་སྐྱོན་བརྗོད་བྱས་ཡོད་འདུག་སྐུ་ཞབས Libreri ལགས་ཀྱིས་གསུངས་དོན།

དྲི་རྩད་ཡང་བྱས་ཡོད། འོན་ཀྱང་མཐའ་མའི་ཐག་གཅོད་ནི་ཆབ་སྲིད་ཚོགས་པ་ཁྱད་མེད་ཀྱིས་ང་ཚོའི་མི་འབོར་ཞིབ་བཤེར་ཆེད་མུ་མཐུད་མིང་བསྡུ་རུབ་བྱེད་དགོས་པར་ལམ་སྟོན་བྱས་ཡོད། ཡང་སྐུ་ཞབས Libreri ལགས་ཀྱིས་མིང་དང་ཁ་བྱང་བསྡུ་རུབ་བྱས་པ་ལས་གཞུང་གི་ལས་ཁུངས་གཞན་ལ་ཡོད་པའི་གནས་ཚུལ་དང་མཐུན་མིན་བརྟག་ནས་མཐར་གནས་ཚུལ་ཚད་ལྡན་ཕྱོགས་བསྡུས་བྱེད་ཀྱི་ཡོད་པ་དང་དེ་བཞིན ABS ཡིས

དེར་བརྟེན་ང་ཚོས་ཁྱེད་ཀྱི་གནས་ཚུལ་རྣམས་ཕྱོགས་བསྡུས་བྱས་ནས་གྲངས་ཐོ་བཀོད་པ་ལས་མི་རེ་ངོ་རེའི་སྐོར་གནས་ཚུལ་ཕྱིར་འདོན་རྩ་ནས་བྱེད་ཀྱི་མ་རེད། དེ་ལྟར་བྱས་པ་ནི་ང་ཚོའི་དམིགས་ཡུལ་དང་འགལ་བ་ཡིན། ABS ཐོག་མར་འགོ་བཙུགས་ནས་ད་བར་ལོ་བརྒྱ་དང་བཅུ་འགྲོ་ཡོད་པའི་ནང། ང་ཚོས་གང་ཟག་གཅིག་གི་གནས་ཚུལ་ཕྱིར་འདོན་བྱས་པ་ལོ་རྒྱུས་ནང་མེད། སྤྱི་ཟླ་བརྒྱད་པའི་སྟོད་ལ། མི་འབོར་ཞིབ་བཤེར་དང་འབྲེལ་བའི་ལམ་སྟོན་མི་མང་ཡོངས་ལ་བཏང་གི་ཡོད་པས། ཁྱེད་ཀྱིས་དེ་འབྱོར་རྗེས་ལམ་སྟོན་གཞིར་བཞག་དྲི་བ་ཁག་ལ་ལན་འདེབས་གནང་འགོ་བཙུགས་ན་འགྲིག་པ་ཡིན། ཁྱིམ་ཚང་རེར་དམིགས་བསལ་གྱི་ཨང་གྲངས་ཤིག་དང་གསང་བའི་ཨང་ཞིག་ཐོབ་ངེས་རེད་དེ་བཞིན་ཁྱེད་ཀྱིས་དྲི་བ་ཁག་ལ་དྲ་ཐོག་ཏུ་ལན་འདེབས་དང་ཡང་ན་འགེངས་ཤོག་བེད་སྤྱོད་བྱེད་སྟངས་སོགས་སྐོར་ལམ་སྟོན་བྱེད་ཀྱི་ཡོད།

ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་གནས་བཞིན་པ་ཡིན་ཚེ་མཉམ་ཞུགས་གནང་དགོས་པ་ལས་མི་སེར་ཡིན་མིན་དང་མཐོང་མཆན་ལག་འཁྱེར་ཨང་སོགས་དང་འབྲེལ་བ་གང་ཡང་ཆགས་མེད། དེར་བརྟེན་ང་ཚོས་ཟུར་བཀག་བྱས་ཡོད་པ་དང། གཞིས་སྤོ་བ་བཀག་ཉར་ཁང། གྲུ་གཟིངས་དང་གནམ་གྲུ་སོགས་ནང་ཡོད་པའི་མི་ཡོངས་རྫོགས་ཀྱི་གནས་ཚུལ་བསྡུ་རུབ་བྱེད་ཀྱི་ཡོད། ང་ཚོས་གང་ཐུབ་ཅི་ཐུབ་དེར་ཡོད་པའི་མི་ཡོད་ཚད་མཉམ་ཞུགས་ཐུབ་པར་འབད་བརྩོན་བྱེད་ཀྱི་ཡོད་པས་ཚང་མས་འགེངས་ཤོག་ངེས་པར་དུ་བཀང་གནང་རོགས། དེ་བཞིན་ཨོ་སི་ཀྲི་ལི་ཡའི་མི་འབོར་ཞིབ་བཤེར་གྱི་ཁྲིམས་འོག་དེར་མཉམ་ཞུགས་མ་བྱེད་ཀ་མེད་བཟོས་ཡོད་པས་སྐུ་ཞབས Libreri ལགས་ཀྱིས་དེ་ལྟར་མ་བྱས་ཚེ་དངུལ་ཆད་ཕོག་ཉེན་ཡོད་ཅེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་ནང་འོས་བསྡུ་ལྟ་བུར་མི་འབོར་ཞིབ་བཤེར་ནང་མཉམ་ཞུགས་ངེས་པར་དུ་བྱེད་དགོས་པ་ཡིན། དེ་སྔོན་གྱི་མི་འབོར་ཞིབ་བཤེར་སྐབས་མི་ས་ཡ་ཉི་ཤུ་རྩ་ལྔ་ལས། མི་བརྒྱ་ལས་ཉུང་བ་ཞིག་གིས་མཉམ་ཞུགས་མ་གནང་བའི་རྐྱེན་གྱིས་ཁྲིམས་ཁང་དུ་བཅར་དགོས་པ་བྱུང་ཡོད། སྤྱི་བཏང་བྱས་ན་དངུལ་ཆད་ཨོ་སྒོར་གཅིག་སྟོང་ལྷག་ཡིན་པ་དེ་ཁྲིམས་ཁང་ནས་གཏན་འབེབས་བྱེད་ཀྱི་ཡོད། གལ་ཏེ་ཁྱེད་རང་མཉམ་ཞུགས་བྱེད་མི་ཐུབ་པའི་རྒྱུ་མཚན་ཡང་དག་ཞིག་མེད་པ་ཡིན་ཚེ། གཉེར་སྟངས་གཞིར་བཞག་ཆད་པ་གཏང་གི་ཡོད། དེ་ཡང་མི་འབོར་ཞིབ་བཤེར་ལས་གནས་ཚུལ་བསྡུ་རུབ་བྱེད་པ་དེས་འཛུགས་སྐྲུན་ལས་འཆར་ཆེ་ཁག་ཙམ་མ་ཡིན་པར། ས་གནས་ས་ཐོག་གི་མི་དམངས་ལ་གཞིགས་ནས་རྩེད་རིགས་ཀྱི་སྐྱིད་སྡུག་ཁག་དང་ཚོང་ཁང་ནང་ཅ་དངོས་གང་དགོས་པ་དེ་བཞིན་ས་གནས་ཀྱི་དཔེ་མཛོད་ནང་སྐད་རིགས་གཞན་གང་ཞིག་གི་དཔེ་དེབ་དགོས་པ་སོགས་ར་སྤྲོད་ཐུབ་ངེས་རེད། ཡང་སྐུ་ཞབས Jamie Newman ལགས་ཀྱིས་དེ་མཉམ་ཞུགས་བྱེད་པ་ནི་རང་ཉིད་གཞུང་གི་ཐག་གཅོད་ནང་མཉམ་ཞུགས་བྱེད་པ་ལྟ་བུ་རེད་ཅེས་ཁོང་གིས་གསུངས་དོན། དབུས་གཞུང་དང་མངའ་སྡེ་གཞུང་གཉིས་ཀས་དངུལ་རྩིས་འཆར་འགོད་འདྲ་མཉམ་དང་དྲང་བདེན་ཡོང་ཆེད་ཚོགས་སྡེ་ཁག་གི་མི་འབོར་གྲངས་ཚད་ལ་གཞིགས་ནས་དངུལ་འགྲོ་སོང་ཆ་བགོས་བྱེད་ཀྱི་ཡོད། དེར་བརྟེན་ང་ཚོས་འོས་བསྡུ་བཞིན་མི་འབོར་ཞིབ་བཤེར་ནང་མཉམ་ཞུགས་བྱས་ཡོད་པ་ཞིག་ཡིན། ཡང་སྐུ་ཞབས Newman ལགས་ཀྱིས་ལྷག་པར་དུ་གདོད་མའི་མི་རིགས་དང་ཕྱི་མི་གཞིས་སྤོ་བའི་ཚོགས་སྡེ་ཁག་གིས་མི་འབོར་ཞིབ་བཤེར་ནང་ངེས་པར་དུ་ཞུགས་དགོས་ཞེས་ཁོང་གིས་གསུངས་དོན།

དྲན་སྐུལ་ཞུ་རྒྱུར། New South Wales མངའ་སྡེའི་ནང་ད་ལྟའི་ཆར་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་ཉེན་ཁ་ཚབས་ཆེན་འཕྲད་བཞིན་ཡོད། གལ་ཏེ་ཁྱེད་རང Sydney ཁྱབ་ཁོངས་དང་རི་སྔོན་པོ། Central Coast། Wollongong། Shell Harbour སོགས་ཀྱི་ས་ཁུལ་དུ་གནས་སྡོད་ཡོད་ཚེ་གནད་དོན་གལ་ཆེ་ཆེ་མ་གཏོགས་ཁྱིམ་དུ་སྡོད་དགོས་པ་དང། ཁྱིམ་དུ་འགྲུལ་པ་གདན་འདྲེན་བྱེད་མི་ཆོག་པ་ཡིན། གལ་ཏེ་ཁྱེད་རང་བདེ་པོ་མེད་པ་ཡིན་ཚེ་དེ་མ་ཐག་ཏུ་ཏོག་ནད་ཡོད་མེད་བརྟག་དཔྱད་གནང་དགོས།